ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། ཨོ་སི་ཁྲུ་ལི་ཡ་ཡི་སྲིད་བློན་སི་ཀོ་ཏི་མོ་རི་སི་མཆོག་གིས་མི་འབོར་བརྒྱ་ཆ་བརྒྱད་ཅུ་ཙམ་ལ་ཏོག་དབྱིབས་འགོག་ཁབ་ཆ་ཚང་བརྒྱབ་ཚར་བའི་རྗེས་སུ། མངའ་སྡེ་ཡི་བློན་ཆེན་ཁག་གིས་ས་མཚམས་སྒོ་ཕྱེ་དགོས་པ་དང། ཡེ་ཤུ་ཡི་འཁྲུངས་སྐར་དུས་ཆེན་སྐབས་ནང་མི་མཉམ་འཛོམས་བྱེད་བཅུག་དགོས་སྐོར་གསུངས་འདུག་ནིའུ་སོ་ཐི་ཝེ་ལི་མངའ་སྡེས་མངའ་སྡེ་ཡི་ནང་མི་འབོར་བརྒྱ་ཆ་བརྒྱད་ཅུ་ཙམ་ལ་ཏོག་དབྱིབས་འགོག་ཁབ་ཆ་ཚང་བརྒྱབ་ཚར་རྗེས་དམ་བསྒྲགས་ལྷོད་དུ་གཏོང་རྒྱུ་ཡི་འཆར་གཞི་དང། ཝི་ཁྲོ་རི་ཡ་མངའ་སྡེ་ཡིས་དམ་བསྒྲགས་ཁག་གཅིག་ལྷོད་དུ་གཏོང་རྒྱུ་ཡི་གྲ་སྒྲིག་གནང་གི་ཡོད་པ་རེད། འདས་པའི་དུས་ཚོད་ནང་ཨོ་སི་ཁྲུ་ལི་ཡ་ཡི་མི་རྣམས་ལ་ཆ་མཚོན་ནས་གུང་སེང་གཏོང་ས་ཡག་ཤོས་དེ་ཆགས་ཡོད་པ་རེད། ཉེ་བའི་ལོ་ཤས་ནང་དཀའ་ངལ་སྣ་ཚོགས་ཀྱིས་རྐྱེན་པས། མི་རྣམས་གྲོང་ཁྱེར་དུ་བསྡོད་རྒྱུར་སུན་སྣང་ཆེན་པོ་བྱས་ཡོད་པ་དང། ནིའུ་སོ་ཐི་ཝེ་ལི་མངའ་སྡེའི་ནང་ཡོད་པའི་ཡུལ་སྐོར་སྤྲོ་འཆམ་གྱི་ལྟེ་གནས་མཚོ་གླིང་ཆུང་ཆུང། Byron Bay། ལྟ་བུ་ནི། གུང་སེང་འགྲོ་ས་ཡག་ཤོས་དེ་ཆགས་ཡོད་པ་རེད། David Jones ལགས་ནི Byron Bay གུང་སེང་འགྲོ་ས་ཡི་མགྲོན་ཁང་ནས་ཡིན་ཞིང་ཁོང་གིས་དཔྱིད་ཀ་ཡི་དུས་ཚོད་ནང་མགྲོན་ཁང་ཡོངས་སུ་ད་ལྟ་ནས་ཐོ་འགོད་བྱས་ཚར་ཡོད་པ་རེད་ཅེས་གསུངས་འདུག། Christmas is basically sold out for the, for the 25th of December through till about the 6th or 7th of January and the rest of December and January are really heavily booked um more so than last year and last year was a record in terms of revenues uh, visitors and booking pace kongi tsaiwi ishwi chunga tu chenko, ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ནས་ཕྱི་ཟླ་དང་པོ་ཡི་ཚེས་དྲུག་དང་བདུན་བར། མགྲོན་ཁང་ཚང་མ་ཐོ་འགོད་བྱས་ནས་རྫོགས་ཚར་ཡོད་པ་དང། དེ་མིན་ཕྱི་ཟླ་བཅུ་གཉིས་པ་དང་དང་པོ་ཡི་ནང། ན་ནིང་ལས་མང་བ་ཐོ་འགོད་ཧ་ཅང་མང་པོ་བྱས་ཡོད་པ་རེད། ན་ནིང་ཡུལ་སྐོར་སྤྲོ་འཆམ་ཡོང་མཁན་དང་ཐོ་འགོད་བྱེད་མཁན། ཡོང་འབབ་ཀྱི་ལོ་རྒྱུས་ནང། ཚད་མཐོ་ཤོས་དེ་ཆགས་ཡོད་པ་རེད་ཅེས་གསུངས་འདུག་ད་ལྟའི་ཆར་ཨོ་སི་ཀྲུ་ལི་ཡ་ཡི་ནང་སྨན་ཁབ་གྲངས་ས་ཡ་ཉི་ཤུ་རྩ་དྲུག་ཙམ་བརྒྱབ་ཚར་ཡོད་པ་དང། དེའི་འགོག་ཁབ་རྒྱག་འོས་ཅན་གྱི་མི་གྲངས་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་ལ་འགོག་ཁབ་ཐེངས་དང་པོ་དེ་བརྒྱབ་ཡོད་པ་དང། བརྒྱ་ཆ་ལྔ་བཅུ་ལས་བརྒལ་བ་འགོག་ཁབ་ཐེངས་གཉིས་ཀ་བརྒྱབ་ཚར་ཡོད་པ་རེད། ཨོ་སི་ཀྲུ་ལི་ཡ་ཡི་ཧྥི་ཏི་རལ་གཞུང་འཛིན་ཚོགས་པ་ཡི་འཕྲོད་བསྟེན་བློན་ཆེན་གྷིར་གྷ་ཧན་ཏི་མཆོག་གིས། ཡེ་ཤུ་ཡི་འཁྲུངས་སྐར་དུས་ཆེན་སྐབས་ནང་མི་རྣམས་མཉམ་འཛོམས་ཐུབ་རྒྱུ་ཡིན་སྐོར་གསུངས་འདུག།
There should be no barriers.

གཞི་རྩ་ཡི་འགྲོ་བ་མི་ཡི་ཀུན་སྤྱོད་ཀྱི་ཐོག་ནས། ཨོས་ཁྲུ་ལི་ཡ་ཡི་མི་རྣམས་ཨོས་ཁྲུ་ལི་ཡ་ཡི་མི་གཞན་དག་ཚང་མ་དང་འབྲེལ་བ་བྱེད་ཐུབ་པའི་གོ་སྐབས་མགྱོགས་པོ་ཆགས་ཐུབ་རྒྱུའི་གདེང་ཚོད་ཆེན་པོ་ཡོད་ཅེས་གསུངས་འདུག་དེ་དང་ཆབས་ཅིག་ཨོས་ཁྲུ་ལི་ཡ་ཡི་སྲིད་བློན་སི་ཀོ་ཏྲི་མོ་རན་སི་མཆོག་གིས། མི་འབོར་བརྒྱ་ཆ་བརྒྱད་ཅུ་ཙམ་ལ་ཏོག་དབྱིབས་འགོག་ཁབ་ཆ་ཚང་བརྒྱབ་ཚར་རྗེས། མངའ་སྡེ་ཡི་བློན་ཆེན་ཁག་གིས་མངའ་སྡེ་ཡི་ས་མཚམས་ཁག་སྒོ་ཕྱེ་དགོས་པའི་ནན་སྐུལ་གནང་འདུག། ཡིན་ན་ཡང་ནིའུ་སོ་ཐི་ཝེ་ལི་མངའ་སྡེ་ཡི་ས་གནས་འགོ་ཁྲིད་ཁག་ཅིག་གིས། ས་མཚམས་སྒོ་ཕྱེ་རྒྱུ་དེ་ག་ལེར་བྱེད་དགོས་པ་དང། ས་གནས་སུ་ཡུལ་སྐོར་སྤྲོ་འཆམ་པ་མང་པོ་སླེབས་ཚེ། ན་ཚ་ཡི་གནས་སྟངས་ཇེ་སྡུག་ཏུ་འགྲོ་སྲིད་པའི་སེམས་འཚབ་བྱེད་ཀྱི་ཡོད་འདུག་ནིའུ་སོ་ཐི་ཝེ་ལི་མངའ་སྡེ་ནས་ལྗང་ཁུ་ཚོགས་པ་ཡི་གྲོས་ཚོགས་འཐུས་མི། ཏཱ་མཱ་ར་སི་མི་ཐི་ལགས་ཀྱིས།

ད་ལྟ་བྱང་ཕྱོགས་གཙང་པོ་ཡི་ཁུལ་དུ་མཐུན་རྐྱེན་མང་བ་བཞག་དགོས་ཀྱི་འདུག་བྱང་ཕྱོགས་གཙང་པོ་ཡི་ཁུལ་དཔེར་ན་བཱི་རོན་བཱི་ལྟ་བུ་ལ་ཡུལ་སྐོར་བ་མི་གྲངས་ས་ཡ་གཉིས་དང་ཕྱེད་ཀ་ཙམ་ཡོང་དགོས་ཡོད་པ་རེད། ཡུལ་སྐོར་སྤྲོ་འཆམ་གྱི་གད་སྙིགས་ལ་གྲ་སྒྲིག་བྱེད་དགོས་པ་རེད་ཅེས་གསུངས་འདུག་ཕྱི་དང་དེ་སྔོན་ནིའུ་སོག་ཏུ་ཝཱ་ལི་མངའ་སྡེའི་གཞུང་གིས་འགོག་ཁབ་ཆ་ཚང་བརྒྱ་ཆ་བདུན་ཅུ་ཙམ་བརྒྱབ་ཚར་རྗེས་ཡུལ་སྐོར་སྤྲོ་འཆམ་འགྲོ་འོང་ཆོག་པ་བཟོ་རྒྱུ་ཡིན་སྐོར་བརྗོད་ཡོད་ཀྱང།